དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་བ་ནི་ལས་རིམ་ཉིད་ཁྱེད་རང།

མི་ཡི་གེ། ཡོད་ན་ཉིད་ལ་ཡི་གེ་སྐལ་རོགས་གནང། ཡི་གེ་ཀ་སྐལ་ཨིན་གི་ས་ཆ་འདི་བལ་ཡུལ་རེད། ཉིད་གི་འདི་ལས་རིམ་ལ་ཐུགས་རྗེ་ཆེ།

གསན་ཞུ་གི་རེད། ཁྱེད་ཚོ་མི་མང་ལ་ཉིད་ཀྱི་འདིའི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་འཆལ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ། དེ་རིང་གི་འདིའི་ལས་རིམ་ལ་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་ཡི་ཡོད། ཁྱེད་ཚོ་མི་མང་ཚང་མ་ཡང་ང་ཡང་ད་ཡང་ཁྱོད་ཀྱི། ཁྱེད་ཚོའི་གི་ནང་ལ་ང་སླེབས་དུ་ཡོད་པ་རེད། ཧོ། དེ་རིང་གི་འདིའི་བཀའ་འདི་ཡབ་ཡེ་ཤུ་གི་གནང་བ་ཡིན། དཀོན་མཆོག་གི་གནང་བ་ཡིན། འདི་གནང་མཁན་འདི་ངས་ཁྱེད་ཚོ་མི་མང་གི་ཚང་མའི་གི་བར་ལ་ངས་དེ་རིང་ཞུས་པ་ཡིན། ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག། ཨོ། མི་མང་ལྷན་རྒྱས་རྣམ་པ་ཚོ། ཡབ་ཡེ་ཤུ་ཟེར་མཁན་དེ་འཛམ་བུ་གླིང་གི་འགྲོ་སྟངས་རེད། ཨང། ད་ཁོང་ཚོས་གི། ཅི་ཞུས་ཡོད་ཟེར་ན། ཧ་མ་གོ་བའི་རྒྱ་དང། ཀླད་མ་གོ་བའི་རྒྱ་ལ་ཡབ་ཡེ་ཤུ་གི་ཆོས་གི་ཆོས་ལུགས་དེ་སླེབས་དགོས་གི་ཡིན་ཟེར་ནས་དཀོན་མཆོག་གི་ད་ལྟ་འདི་འཛམ་བུ་གླིང་ལ་སྐོར་ར་རྒྱབ་པའི་སྒང་དུ་ཡོད། ད་འཛམ་བུ་གླིང་གི་ཚང་མའི་གི་རྒྱ་ལ་ཚང་མའི་གི་རྒྱ་ལ་དཀོན་མཆོག་གི་ཆོས་གི་ཆོས་ལུགས་དེ་སླེབས་ཟིན་ན་ཐེངས་གཉིས་པའི་གི་ཐོག་དེ་འདི་འཛམ་བུ་གླིང་ལ་མི་དམངས་ཚང་མ་འོང་དགོས་ཡོད་དོ་ཞེས་འདི་ལ་གྲ་འགྲིག་བྱས་ཏེ་འོ་རང། འདི་འཛམ་བུ་གླིང་གི་མི་དམངས་ཚང་མ་དེ་ཞུགས་ཐུབ་དགོས་གི་ཡིན་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་མི་དམངས་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་གི་འདིའི་རེ་སྒྲུག་གི་འགྲོ་སྟངས་དེ་ཁྱོད་ཚོ་མི་དམངས་ཚང་མ་ཐོག་ལ་ཕུལ་གིན་གི་སྐབས་གི་གདོང་ནས།

ཅི་ཅི་གང་ལ་ཡིན་ནའང་རང་ལ་སྐྱོན་མི་ཡོང་གི་ཡིན་པ་མེད་དེ་ད་ལྟ་མི་མང་ལྷན་རྒྱས་རྣམ་པ་ཚོ་ལ་དཀོན་མཆོག་གི་གསུང་གནང་དུ་ཡོད་པ་རེད་ཅེ་འོ་ད་དེ་སྡིག་པ་ག་ནས་བྱུང། དཀོན་མཆོག་གི་སྲོག་ཆགས་མི་འདྲ་བ་མང་པོ་བཟོས་གནང་བ་རེད་ཨང། དཀོན་མཆོག་གི་ཅི་བཟོས་ན་འདི་འཛམ་བུ་གླིང་ལ་སྲོག་ཆགས་མི་འདྲ་བའི་གི་མང་པོ་བཟོས་གནང་དུ་བྱ་བྱི་བ་བ་འབུ་སྲིན་དེ་ནི་མི་མང་འདི་ཅི་ཚང་གོ་དབུ་རྟ་ཁྱོག་གི་བ་བུ་ལུང་ཅི་ཚང་གོ་དེ་དཀོན་མཆོག་གི་བཟོས་གནང་དུ་ཡོད་པ་རེད།

འོ་དེ་ཤིང་ཏོག་ཟས་ཚར་བ་ལས་དེ་ནི་སྡིག་པ་བྱུང་བ་ཡིན། དེ་སྡིག་པ་བྱུང་ནས་དེ་ནི་རང་དེ་འཛམ་བུ་གླིང་ལ་འོ་རང་མི་མང་ཚང་མ་དེ་ཤི་གི་ནི་རེད། གཞན་བ་ན་ཁོང་ཚོ་གཉིས་ཀྱིས་དེ་མ་སྤེལ་བ་ཡིན་ན་དེ་མིན་སྐྱེ་དམན་དང་སྐྱེ་དམན་གཉིས་ཀྱིས་མ་སྤེལ་བ་དེ་ནི་སྡིག་པ་བདུད་ཀྱིས་དེ་མ་འཁྲུལ་བ་ཡིན་ཐ་ན་དེ་འཛམ་བུ་གླིང་ལ་འོ་རང་ཤི་མི་དགོས་པ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། དཀོན་མཆོག་ཡབ་ཀྱིས་ཡེ་ཤུ་གི་དེ་ཞུས་ཏེ་ཡོད་པ་སྡིག་པ་གདུལ་བྱ་གི་ཐོག་ནས་ཡབ་ཡེ་ཤུ་འདི་ག་འཛམ་བུ་གླིང་ལ་དཀོན་མཆོག་གིས་བརྫངས་པ་ཡིན་ནོ། ཁོ་ཚོ་དེ་སྡིག་པ་འདུལ་ནས་ཁོ་ཚོའི་གི་འདི་འཛམ་བུ་གླིང་ལ་དེ་ནི་ཁྲག་གང་བཅུག་ནས་དེ་ཁོའི་གི་ཁྲག་གི་དེ་ནི་ཨོ་རང་གི་སྡིག་པ་དེ་ཁོའི་གི་དག་དེ་ག་ལ་བ་ཡིན། ཡབ་ཡེ་ཤུ་གིས་སྡིག་པ་དག་དེ་ཁོ་ཚོ་ཡིད་པ་ལྷ་གི་ཡུལ་ལ་ཕེབས་གནང་དེ། ད་འདི་པ་སྡིག་པ་དེ་དག་གོ་ཐོག་ལ་ཁོ་དེ་ཐེངས་གཉིས་པ་ལ་ཡིད་པ་འདི་འཛམ་བུ་གླིང་ལ་ཕེབས་གནང་དགོས་ཨོ་ད་འདི་འཛམ་བུ་གླིང་ལ་ཕེབས་པའི་གི་སྐབས་ལ་མི་མང་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་མང་ལྷན་རྒྱས་རྣམ་པ་ཚོ་གྲ་སྒྲིག་བྱས་དེ་བཞུགས་ན་འདི་དཔེ་མི་ཚེ་ཡག་པོ་ཡོང།

སྐྱེ་དམན་འདི། ཁོང་ཚོ་གིས་འདི་གསུངས་ཏེ་དེ་ནི། བདུད་ཀྱིས་འདི་བཀའ་སློབ་བྱེད་པ་རེད་དེ་ལས་དེ་ཡང་སྡིག་པ་ཟེར་མཁན་འདི་དེ་ལས་བྱུང་བ་ཡིན་དེ་ལས་སྡིག་པ་སྤངས་ནས་དེ་ནི་རང་མི་མང་ལྷན་རྒྱས་སུ་རྣམ་པ་ཚོ་ཆོས་ལ་འགྲོ་དགོས་ན་འདི་དེ་དཔེ་མི་ཚེ་ཡག་པོ་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ང་དེ་རིང་གི་འདི་ཁྱེད་ཚོ་མི་མང་ཚང་མ་ལ་ཅི་ཞུས་པ་ཡིན་ཟེར་ན་སྡིག་པ་ག་ནས་བྱུང།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་འདི་རུ་ཡོད་ཡིག་སྐལ་ས་རྒྱ་དེ

མི་མང་ལྷན་རྒྱས་རྣམ་པ་ཚོ་ཡེ་ཤུ་ཡི་ཁྲག་གིས་ང་ཚོ་གདོན་བདུད་ཀྱི་གཙོ་བོ་ཡི་རྒྱལ་ཁབ་ནས་ཚུར་རུ་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་གསན་བཞུགས་རོགས་གནང་ཅིག་ཁྱེད་རང་སྔོན་ཉོས་པ་རེད་ཡིན་ཡང་གསེར་དང་དངུལ། འབྲས་བུ་མེད་པ་གི་ཆག་རྒྱུ་ཡི་དངོས་པོས་ཉོས་ཡོད་མ་རེད་ཁྱེད་རང་ཡེ་ཤུ་ཀྱི་སྐུ་ཁྲག་རྩ་ཆེན་དེ་ཡོད་པ་རེད་སྐབས་གཅིག་ལ་ཁྱེད་ཚོ་དཀོན་མཆོག་ནས་ཐག་རིང་པོ་ཡོང་པ་རེད་ཡིན་ན་ད་ལྟ་ཁྱེད་ཚོ་ཡེ་ཤུ་མ་ཤི་ཀ་ཡི་ཁྲག་གི་བརྒྱུད་ནས་ཚུར་རུ་ཉེ་པོ

ཆགས་པ་རེད། དཀོན་མཆོག་ནམ་མཁའ་དང་ས་གཞི་ཡི་གི་དངོས་པོ་ཚང་མ་ཚུར་རུ་ཡོང་སླར་ཡང། བསྐྱར་ཡེ་ཤུ་ཡི་འཆི་བ་གི་བརྒྱུད་ནས་ཁྱེར་ཁྱེར་རེ་ནས། ཉེ་པོ་བྱུང་བ་རེད། ཁོང་གི་ཁྲག་གིས་རྒྱང་ཤིང་གིས་ཞི་བ་བཟོས་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གིས་ང་ཚོ་ཡི་སོར་ཆུད་བྱས་ཡོད་པ་རེད།

འདི་འཛམ་བུ་གླིང་གི་མི་མང་ཚང་མ་དེ་སྡིག་པ་གདུལ་བྱ་གི་ཐོག་ལ་ཁོང་ཚོའི་གི་ཁྲག་དེ་འདི་འཛམ་བུ་གླིང་ལ་གནང་པ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་འདི་གསན་ཞུ་རོགས་གནང་ཞེས། གླང་གོག་དང་ར་ཡི་གི་ཁྲག་གིས་སྡིག་པ་སེལ་གྱི་མ་རེད་གང་ཡིན་ཟེར་ན་སེམས་ཅན་གྱི་དམར་མཆོད་བྱས་ན་དཀོན་མཆོག་མཉེས་པོ་གནང་གི་མ་རེད་ཧུམ་ཁོང་ཚོའི་གི་གསུང་ནང་དུ་ཡོད་རེད་ཡེ་ཤུ་ཁོ་ཁོ་ཁོང་རང་གི། འདོད་པའི་གི་ཐོག་ནས་སོ་སོ་དམར་མཆོད་ཕུལ་བ་རེད། འདི་རུ་ཡེ་ཤུ་ཡོད་རེད་དཀོན་མཆོག་གི་ལུག་ཕྲུག་འདི་ལ། ལྟ་དང་ཁོང་གི་འཛམ་བུ་གླིང་གི་སྡིག་པ་འཁྱེར། གནང་གི་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ལ་གསུང་རོགས་གནང་ཁོང་ཚོའི་གི་འདི། ཁ་ཤས་ཚང་མ་དེ་ཁོང་ཚོའི་རྒྱབ་སྐྱོར་གནང་གི་ཡོད་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་འདི་ཆོས་ལུགས་ཟེར་མཁན་དེ་དཔེ་མིན་བཅས་ཀྱི་དགའ་མོ་ཞེ་དྲག་ཡིན་འདི་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་གནང་རོགས་གནང་ཟིན་ང་འདི་ལ་དཀོན་མཆོག་གི་ཞལ་དང་དཀོན་མཆོག་གི་ཁོང་ཚོའི་གི་གནང་པའི་གི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་ལ་ང་ཕུལ་བ་ཡིན་འདི་ལ་ཕེབས་གནང་དེ་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་ཡབ་དཀོན་མཆོག་ཟེར་མཁན་དེ་དཔེ་མིན་ཚེ་བཀའ་ཆེན་པོ་ཞེས་མི་མང། ནང་ལ་ཕེབས་པ་ཡིན་ཁོང་ཚོའི་གི་མང་པོ་སྡུག་པོ་མྱོང་པ་རེད་འདི་གི་རང་གི་ལུས་དང་སེམས་ཅན་ཐམས་ཅད་ལ་ཕན་ཐོགས་ཡོད་པའི་བཀའ་དེ་བྱོས་པ་ལ་ཁོང་ཚོ་འདི་འཛམ་བུ་གླིང་ལ་ཕེབས་པ་ཡིན་ཡབ་དཀོན་མཆོག་གི་ཅི་ཚང་པོ་འདི་འཛམ་བུ་གླིང་ལ་ཡོད་པའི་འབའ་བུ་ལོང་བྱ་བྱི་བ་སྡོང་པོ་མི་ཚང་མ་ཁོང་ཚོའི་གི་བཟོས་པ་ཡིན་ཨོ་ད་འདི་རྒྱབ་སྐྱོར་བྱས་པའི་གི་ཐོག་ལ་ཡབ་ཡེ་ཤུ་འདི་འཛམ་བུ་གླིང་ལ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་དེ་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་དེ་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡིག་གལ་སེ་གི་རྒྱ་དེ་དེ་རུ་ཡོད

གཞན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།